གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་འདི་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང། བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་རིག་གནས་གསར་བརྗེ་ཆེན་པོ་ཟེར་བའི་རྒྱ་ནག་དམར་པོའི་ལས་འགུལ་དེའི་སྐབས་སུ་བོད་ཀྱི་སྲོལ་རྒྱུན་གྱི་ལོ་གསར་གཏོང་སྲོལ་ལ་ཡང་བཀག་སྡོམ་ཤུགས་ཆེ་བྱས་ཡོད་པའི་སྐོར་འདི་གའི་ལས་བྱེད་བདེ་ཆེན་རྒྱ་མཚོ་ལགས་ལྷན་དུ་གྲོས་གླེང་ཞུས་པའི་དུམ་བུ་གཉིས་པ་འདི་གསན་གནང་གི་རེད། སྔ་མ་ཡིན་ན་འབྲས་སྤུངས་བདུན་སྟོང་བདུན་བརྒྱ་སེ་ར་ལྔ་སྟོང་ལྔ་བརྒྱ། རིག་གནས་གསར་བརྗེའི་སྐབས་དགེ་འདུན་པའི་གྲས་དེ་འདྲ་ད་རྩ་བ་ཉིད་ནས་ཡོད་མ་རེད། བོད་དེ་རྒྱ་ནག་གིས་བཙན་བཟུང་བྱས་པའི་རྗེས་སུ་བོད་ཀྱི་ཆོས་དང་རིག་གཞུང་ལ་གཏོར་བཤིག་ཆེ་ཤོས་དེ་ནི་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ནས་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་གི་བར་ལོ་བཅུའི་རིང་དུ་སྤེལ་བའི་རྒྱ་ནག་གི་དམར་པོའི་རིག་གནས་གསར་བརྗེ་ཆེན་པོ་ཟེར་བའི་ལས་འགུལ་དེའི་སྐབས་སུ་བྱུང་ཡོད་པ་དང། བོད་ཀྱི་ལོ་གསར་སྐབས་སུ་ཡང་སྲོལ་རྒྱུན་གྱི་ལོ་གསར་གཏོང་སྲོལ་ཚང་མ་བྱེད་མི་ཆོག་པ་བཟོས་ཡོད་པ་མ་ཟད། དཔེར་ན་ལྷ་ས་གྲོང་ཁྱེར་གྱི་ནང་ལོ་གསར་གྱི་སྐབས་སུ་ཁྱིམ་ཚང་ཚོར་ཟ་འབྲུ་འདེང་ངེས་མེད་པ་སོགས་ཀྱི་དཀའ་ངལ་སྐོར་ལ་བདེ་ཆེན་རྒྱ་མཚོ་ལགས་ནས་དུམ་བུ་དང་པོའི་ནང་ངོ་སྤྲོད་གནང་ཟིན་ཡོད།
ཨ་ནི་བདེ་ཆེན་ལགས་ད་ལྟ་ནི་གྲོང་གསེབ་ལ་ཆ་བཞག་པ་ཡིན་ན་ཡང་ད། གྲོང་གསེབ་སོ་སོའི་གི་ད་ནམ་རྒྱུན་ཡིན་ན་ཁྱིམ་ཚང་སོ་སོ་ལ་ཡང་སྒོ་ཕྱུགས་ཡོད་རེད་པ་ད་དེ་ཚོ་ཚང་མ་ཡང་མི་དམངས་ཀུང་ཧྲེ་དེ་བཙུགས་པའི་རྗེས་ལ་དེ་གྲས་ཚང་མ་ཡང་བསྡུས་ཚར་དུས། གྲོང་གསེབ་ཚོ་ལ་ཁྱིམ་ཚང་སོ་སོའི་ནང་ལོགས་ལ་ཡང་ད་སེམས་ཅན་སྒོ་ཕྱུགས་སེམས་ཅན་མེད་པ་བྱས

དེ་འདྲའི་དབྱིངས་ཉིད་འདེབས་ལས་ཤུགས་ཆེན་པོ་མེད་པ་བྱས་སྔ་མ་བོད་མ་ཤོར་གོང་ནས་ཡིན་ན་ལྷོ་ཁ་ཚོ་མང་ཆེ་ང་རང་ཚོ་གི་ནི་སྣམ་བུ་འཐག་ཤུགས་ཆེན་པོ་ཞིག་རེད། ལྷོ་ཁའི་སྣམ་བུ་ཟེར་དུས་ཀྱི་ཅིག་སྐད་གྲགས་ཡོད་རེད། དེ་དང་ལྷོ་ཁའི་ཅིག་གི་མི་ཚང་རང་མང་པོ་ཅིག་སྣམ་བུ་འཐག་སྣམ་བུ་བཙོངས་བྱས་པའི་གོ་དོན་ཁོང་ཚོའི་འཚོ་བ་ཡང་དག་ཅིག་ཡོད་རེད་ང་རང་ཚོ་གི་ད་འབྲུ་ཞིང་ཁའི་ནས་འབྲུ་རིགས་རང་ཡལ་དེ་ཞེ་དྲག་གི་ཅིག

གཟའ་ཉི་མ་དང་དེ་འདྲ་གི་ཐག་ངལ་གསོའི་དུས་དུས་ཚོད་བྱུང་དང་གཡས་གཡོན་ཅིག་ཡིན། དོ་བ་བལྟས་ཚེ་ས་ཆ་ཅིག་ཡོང་པོ་བལྟས་ཐེབ་ཡག་རེ་ཡོད་སོ་དོ་བ་སློང་ག་བྱེད་ན་སྒང་ག་སྤྲང་པོ་ཆགས་ད་ལྟ་དེ་ལྷ་ས་ལ་ལྷོ་ཁའི་མི་སེར་སློང་ག་ཡོང་མཁན་མང་པོ་ཡོད་ད་ལྷག་པར་དུ་མལ་གྲོ་གུང་དཀར་དང་སྟོད་པ་ནི་ཞེ་པོ་ཅིག་སླེབས་པ་ཞེ་པོ་ཅིག་ཡོང་དུས་མལ་གྲོ་གུང་དཀར་དེ་ཞེ་པོ་ཅིག་སྐྱོ་པོ་ཆགས་བྱས། ག་རེ་ཟེར་ན། ང་ཚོ་ཆུང་ཆུང་གི་དུས། ཡོང་གི་རེད་སྒོ་རྡུང་བྱས་དེ་ནས་ཡོང་བྱས་ཅིག་མི་ཚང་སྐོར་རེ་ཅིག་ལྟ་བུ་ཨ་མ་སྤུ་གུ་ཁྲིད་བྱས་ཡོང་སློང་ག་རྩམ་པ་སློང་ག་ཡོང་ཡིན་ཟེར་ག་ནས་ཡིན་པ་ཟེར་ན་མལ་གྲོ་གུང་དཀར་ནས་ཡིན་ཟེར་གཙང་ཐོབ་རྒྱལ་ནས་ཡིན་ཟེར་མང་ཆེ་དེ་འདྲ་རེད། གཙང་ཐོག་རྒྱལ་ཟེར་ཏེ་སྐྱོ་བོ་ཞི་བའི་ཕྱག་རོལ། རེད། ཁྱེད་མེ་ཏྲོ་ཀོང་ལ་ཡི་གེ་འབྲི་འོང་ན་ལྷག་པར་དུ་འབྲི་འོང་ན་ནི་ཡིན་སྔ་མ་ཡིན་ན་འབྲི་འོང་ན་ལས་ཞེ་བོ་ཅིག་འབྲི་ཡག་རེད་ད་ག་ནས་ཤེས་ས་ཤིང་རེད་ཡག་པོ་ཞིག་རེད་དང། དེ་བྱས་ན་ད་དཔེར་ན། རྒྱ་མིས་ཡ་གི་བོད་བཙན་བཟུང་མ་བྱས་གོང་ལ་ཡང་ད་དཔེར་ན་ལྷ་ས་ལ་ཡར་ད་ལོ་གསར་རྗེས་ལ་སྨོན་ལམ་འཚོགས་སྲོལ་ཡོད་དུས་ཙམ་པ་བྱས་དེའི་སྐབས་སུ་ད་ལྷ་ས་གཡས་གཡོན་ནས་ད་གདན་ས་གསུམ་གྱི་དགེ་འདུན་པ་ཁྲི་ཁ་ཤས་ཤིག་འཛོམས་བྱས་ལྷ་ས་ཡོངས་སུ་ད་དཔེ་དེ་དགེ་འདུན་པའི་ཞལ་གྲངས་ཀྱིས་ཁེངས་བྱས་བསྐལ་པ་བཟང་པོའི་སྣང་བ་བྱེད་འོས་པ། སུ་རིག་གནས་གསར་བརྗེའི་སྐབས་སུ་ལོ་གསར་གྱི་སྐབས་ལ། གདན་ས་གསུམ་དང་དེ་འདྲའི་གནས་སྟངས་ག་འདྲ་ཆགས་ཀྱི་ཚང་མ་སྒོ་བརྒྱབ་བསྡད་ཡོད་རེད་བ། ད་རིག་གནས་གསར་བརྗེའི་སྐབས་དང་དེ་འདྲ་གྲྭ་སའི་ནང་ལ་དགེ་འདུན་པ་ཡོད་ཟེར་དེ་འདྲ་ད་རྩ་བ་ཉིད་ནས་ཡོད་མ་རེད་གཞི་ག་ནས་རྒྱ་མིས་ཡ་གི་ད་རྒྱ་མི་བོད་སིམ་པ་ད་ག་ནས་ཨ་ནི་ག་ལེ་ག་ལེ་བྱས་བྱས་ཅིག་དམངས་གཙོའི་བཅོས་བསྒྱུར་དང་དེ་འདྲའི་སྐབས་ལ་གདན་ས་སེ་འབྲས་གསུམ་ད་སྤྱི་ཡོངས་ཀྱི་ད་དགོན་པ་ཆེ་ཤོས་རེད་ཞེས་དགོན་སྡེ་མང་པོ་ཞིག་ཡོད་རེད་ད་གདན་ས་སེ་འབྲས་གསུམ་གྱི་ནང་ལ་ད་གིན་ལས་དོན་རུ་ཁག་བཏང་ནས་གདན་ས་གསུམ་གྱི་དགེ་འདུན་པ་མང་པོ་ཞེ་བོ་ཅིག་ཨ་ནེ་ཁོ་རང་ཚོ་སློབ་གསོའི་ལས་འགུལ་རུ་བཙུགས་བྱས་ཨ་ནེ་ཁྱེད་རང་ཚོ་བེད་སྤྱད་སྟབས་ཁྱིམ་ཚང་སོ་སོར་ཕྱིར་ལོག་བྱས་ནས་རང་མགོ་རང་གསོ་བྱེད་དགོས་རེད། གཞན་བརྟེན་གྱི་ཨ་ནེ་སྲིན་འབུ་བྱས་བསྡད་ན་འགྲིག་གི་མ་རེད་ད་འདི་བུ་དང་མི་དམངས་ཀྱི་ཨ་ནེ་ཁྱེད་དཀའ་ལས་བརྒྱབ་སྟེ་ཟས་བསྟེར་བ་སུས་སློབ་གསོ་བརྒྱབ་མང་པོ་ཞེ་ཅིག་ད་ཕྱིར་ལོག་བཏང་རུང།

དེ་མིན་དུ་སླད་ནས་དགེ་འདུན་དེ་གའི་དུ་གཅིག་ཕྱིར་ལོག་བཏང་ཡིན་ནའང་དགེ་འདུན་པ་ཉུང་ཤས་ཉུང་ཤས་དེ་ཡོད་པ་དེ་གའི་དེ་ལས་ཨ་ནེ་ཁྱེད་རང་ཚོ་ད་རང་རང་ཁ་རང་གསོ་བྱེད་ཅིག་དེ་གའི་དེ་ལས་གཅིག་གི་ཀུ་ཤུ་ལྟ་བུར་འཛུགས་ཡག་རེད་ཞིང་ཁ་ལྟ་བུར་འཛུགས་ཡག་རེད་ཚལ་ལྟ་བུར་འཛུགས་ཡག་རེད་དཔེ་དེ་ངལ་རྩོལ་སྐུལ་བྱས

གཏོར་བྱས་གྱང་རོ་བསྐོར་བའི་ལས་དེ་མིན་དགོན་སྡེ་ཁ་ཤས་ནི་རྐང་བཙུགས་མ་གཏོར་ཡིན་ནའི་ཁོ། གྲྭ་ས་གྲྭ་ཤག་ནང་ལ་མི་དགེ་འདུན་བཞུགས་མཁན་མེད་པའི་སྐབས་ཀྱི་བདག་པོ་རྒྱག་མཁན་མེད་ན་ཁང་པ་རང་བཞིན་ལོག་འགྲོ་ལུགས་ཀྱི་སྐྱོན་ཤོར་ཅིང། དེ་འདྲ་བྱས་ཕ་གྱང་རོ་ག་འདྲ་འདུག།
རེད་ཨ་ནི། དེ་ཕྱིན་ལ་ད། ལོ་གསར་བཏང་ཡག་དེ་ཆ་བཞག་པ་ཡིན་ན། ད། ཕྱིས་སུ་ལྷུག་རུ་ཕྱིན་རྗེས།

ད་ལིན་པིའོ་བི་ག་གཏོར་ཚར་ད་ག་ཨ་ནི་ཞུ་བ་ཀྲོའུ་ཨེན་ལེ་ད་ཁོ་དབང་འདྲ་ཤུགས་ཆེན་པོ་ཞིག་བྱུང་སྟེ་ཀྲོའུ་ཨེན་ལེ་ཡིས་ཨ་ནི་སྲིད་ཇུས་དོན་ཚན་ལྔ་འདྲ་ཅིག་བཏོན་པ་རེད་ད་ཁོས་སྲིད་ཇུས་དེ་གུ་ཡངས་ཞིག་བྱས་རྗེས་ཨ་ནི་བཙོན་པའི་ཁ་འདི་ཁ་ནས་ཐིག་ཆོག་གི་མ་རེད་ཨ་ནི་གཅིག་གི་མ་ཉེས་ཁ་གཡོག་གཡོག་ཆོག་གི་མ་རེད་ཟེར་རུ་དེ་འདྲ་ཅིག་དོན་ཚན་ལྔ་དྲུག་བཏོན་གུ་ཡངས་པོ་ཞིག་བྱས་སོང་འོ་དེ་ནས་བྱས་བྱས་ཨ་ནི་གཅིག་ལྷོད་ཡངས་པོ་ཞིག་ཕྱིན་པ་རེད།

སྟབས། རིམ་བཞིན་བློ་བཟང་ཚེ་དབང་ལགས་སུ་བཅས་སྐུ་མདུན་ཡང་སྲིད་བཙལ་འཚོལ་ཞུ་སྐབས་བོན་ཉིད་གནས་མ་རྩིས་དྲུང་ཆེ་ཞུ་སྒོ་སྐྱབས་སའི་གོ་བཞེས་ཞུས་པས་ཁོང་གི་བུ་ཚེ་ཐོག་སེང་ང་འཛིན་པ་ཆ་ཡིན། དེའི་སྲོག་ཐོག་དང་འདིར་སྲོག་ཐོག་དེ་ནི་ལོ་བཅུ་བདུན་རེད། དེ་དང་ཕྱོགས་མཚུངས་བོད་ཀྱི་ལོ་གསར་དང་སྟབས་བསྟུན་ཏེ་དེ་སྔ་རྒྱ་ནག་གཞུང་གིས་དམར་པོའི་རིག་གནས་གསར་བརྗེ་ཆེན་པོ་ཟེར་བའི་སྐབས་སུ་རྒྱ་ནག་གི་བཙན་འོག་ཏུ་ཚུད་པའི་བོད་ནང་དུ་བོད་ཀྱི་ལོ་གསར་གཏོང་སྲོལ་ལ་ཡང་བཀག་སྡོམ་ཤུགས་ཆེ་བྱས་ཡོད་པའི་སྐོར་བདེ་ཆེན་རྒྱ་མཚོ་ལགས་ནས་ཁོང་རང་ཉིད་ཀྱི་མཐོང་ཐོས་ཀྱི་གནས་ཚུལ་འགྲེལ་བརྗོད་གནང་བ་ཞིག་རེད། ལས་རིམ་འདི་ཞུ་མཚམས་ད་བཞག་གི་ཡིན་ལས་རིམ་གསན་པར་ཐུགས་རྗེ་ཆེ།